ཟབ་སྦྱོང་དེའི་སྐོར་ཞུ་དྲ་གནས་ཚུལ་རིག་གནས་སྐྱེད་ཚལ་ཁང་གི་སློབ་སྤྱི་བློ་བཟང་ལུང་རིགས་ལགས་སུ་བཀའ་འདྲི་ཞུ་གི་ཡིན་ང་བརྩོན་འགྲུས་རྡོ་རྗེ་ཡིན་རྒན་བློ་བཟང་ལུང་རིགས་ལགས་ཐོག་མ་དེ་ཟབ་སྦྱོང་དེ་ས་གནས་ག་པར་ལ་འཚོགས་ཀྱི་ཡོད་རེད་ཟབ་སྦྱོང་དེ་ག་དུས་ནས་འགོ་ཚུགས་པ་རེད་དེ་གི་ངོ་སྤྲོད་གནང་དང། ད་ང་ཚོའི་ཐེངས་འདིའི་འགོ་ཁྲིད་ཟབ་སྦྱོང་གི་ཚུགས་ས་འདི་ཡིན། ད་ད་ལྟ་སི་ནི་བོད་རིགས་མཐུན་ཚོགས་རིག་གནས་སྐྱེད་ཚལ་ཁང་གི་གཟའ་མཇུག་གི་སློབ་གྲྭ་ཚུགས་ས། མེ་ཁ་ལ་བུ་མོ་མཐོ་སློབ། ཨང། འདིའི་ནང་ལོགས་ལ་ཡང་ཨ་ནི་ཚུགས་ཀྱི་ཡོད་བ་རེད་ཟེར་ནས་ཞུ་ཡ་ཡིན། འདི་འགོ་བཙུགས་ཡག་གི་དུས་ཚོད་འདི་ཨ་ནི་ང་ཚོ་སྤྱི་ཟླ་དྲུག་པའི་ཚེས་པ་ཉི་ཤུ་ནས་བྱས་རྗེས་ཨ་ནི་སྤྱི་ཟླ་བདུན་པའི་ཚེས་པ་ཉི་ཤུ་རྩ་ལྔ་བར་དུ་ཨ་ནི་བདུན་ཕྲག་དྲུག་གི་རིང་ལ་ཡག་ཨ་ནི་འདུག་ཟེར་ནས་ཚུགས་ཡག་འདུག་བྱས་རྗེས་རེད། ད་ལྟ་བདུན་ཕྲག་གསུམ་པ་བྱས་ད་ལྟ་བདུན་ཕྲག་བཞི་པ་ཨ་ནི་འགྲོ་བཞིན་པའི་སྐབས་ཤིག་རེད་བྱས་ནས་དེ་ཞུ་ཡ་ཡིན།
ཟབ་སྦྱོང་དེའི་ནང་ལ་མཉམ་ཞུགས་བྱེད་མཁན་ཨ་ནི་བོད་པའི་གཞོན་སྐྱེས་ག་ཚོད་ཅིག་ཡོད་ཡོད་རེད། ཨ་ནི་ཟབ་སྦྱོང་སྤྲད་མཁན་དེ་སུ་རེད་དེ་གི་ངོ་སྤྲོད་གནང་དང། ད་དེ་ནས་ད་ལྟ་དེ་ཟབ་སྦྱོང་ནང་ལོགས་ལ་ཡ་ད་ད་མཉམ་ཞུགས་བྱེད་མཁན་དེ་ད་རྩ་བའི་གི་ད་ད་ང་ཚོ་ཅིག་གི་ག་ཚོ་ད་བོད་པའི་གཞོན་སྐྱེས་ཀྱི་ནང་ལོགས་ནས་ད་ཅིག་གི་ལོ་གི་ཚད་གཞི་ར་བ་ཅིག་གི་ད་ཆ་རྐྱེན་ར་བ་ཅིག་ད་ལོ་འདུག་གསུངས་པ་རེད། ལོ་བཅུ་གཉིས་བཅུ་བཞི་ཡ་བཏབ་ནས་བྱས་ཉི་ཤུ་རྩ་བཞི་མ་བཏབ་གི། དཀྱིལ་ལ་ཨ་ནི་ཅིག། བོད་པའི་གཞོན་སྐྱེས་ག་ཚད་བྱུང་བ་ཅིག། ཨ་ནི་ཅིག་མྱོང་ཐག་ལ་རྒྱས་ལས་མ་མྱོང་བ་ཅིག་དེ་འདྲ་ཅིག་བྱུང་ན་ཟེར་བྱས་དེ་འདྲའི་ཐ་མའི་དམིགས་ཡུལ་རེ་བ་ཅིག་རེད་ཨ་ནི་ཡིན་དུས་ཙང་ལ་ཡིན་ན་ཡང་ཨ་ནི་ཅིག་གིས་ང་ཚོའི་འབྲིང་རིམ་གོང་མའི་གི་ད་ཅིག་འཛིན་གྲྭ། བརྒྱད་པ་ཡན་ནས་བྱས་བྱས་ད་ལྟ་མཐོ་སློབ་འགྲོ་བཞིན་པའི་གི་གནས་སྟངས་བྱས་བྱས་ཁྱོན་བྱས་ད་ལོ་ང་ཚོའི་བོད་པའི་གཞོན་སྐྱེས་ཨ་ནི་ཉི་ཤུ་མ་ཟིན་ཙམ་ཞིག། བཅུ་བདུན། དེ་འདྲའི་ཅིག་གི་ཨ་ནི་མཉམ་ཞུགས་ཞུ་ཐུབ་པ་བྱུང་སོང་ཟེར་ནས་འདི་ཞུ་ཡ་ཡིན། དེ་ནང་བཞིན་གི་ཟབ་སྦྱོང་གནང་མཁན་དེ་ད་ད་ད་ང་ཚོ་གཅིག་གི Community Northern Beaches གི་ནི་ཕྱག་ལས་གནང་མཁན་ད་ད Maria དང་ང་ཚོའི་དོན་གྲུབ་གཡུ་རྩེ་ལགས་ཁོ་རང་གཉིས་གི་ད་ད་འདི་གོ་སྒྲིག་གི་ནང་ལོགས་ལ་ཡང་ཡོད་དུས་ཙང་ལ་ཡང་ཨ་ནི་གཅིག་གི་ཟབ་སྦྱོང་གནང་མཁན་དེའི་ནང་ལོགས་ལ་ཡང་ཨ་ནི་གཅིག་གི Maria ཁོ་རང་གཅིག་བྱས་ཨ་ནི་དེ་ནང་བཞིན་གི Meli མ་ཏིག་གླང་ཀུ་ཆི་ཨ་ནི Trust། ཀྲུ་མེད་ཀྲུ་གསར་བོ་འདི་གི་ནང་ལོགས་ནས་ཨ་ནི་གཅིག་གི་སྤྱིར་བཏང་གི་ཟབ་སྦྱོང་གནང་མཁན་འདི་ཁོ་རང་གསུམ་བྱས་གསུམ་བྱས་གསུམ་ཆ་ལོགས་ཨ་ནི་སྤྱིར་བཏང་གི་ཨ་ནི་གཅིག་གི་ག་ཚོགས་ར་འགོ་ཁྲིད་ཟབ་སྦྱོང་དང་འབྲེལ་བའི་གི་ཨ་ནི་ཆེད་ལས་པ་ཨ་རྐྱང་རྐྱང་འདུག་ཟེར་ནས་དེ་འདྲའི་ཞུས་ཞང་འགྱོ་ཆེ་གནས་སྟངས་འདུག་ཟེར་ཡིན་ཟེར་ནས་དེ་ཞུ་ཡ་ཡིན།
ཟབ་སྦྱོང་དེ་གོ་སྒྲིག་གནང་མཁན་དང་ཨ་ནི་མཐུན་འགྱུར་གནང་མཁན་རིག་གནས་སྐྱེད་ཚལ་ཁང་གཅིག་པོ་རེད་ག་ད་ཡང་ན་ཨ་ནི་གཞུང་དང་ཚོགས་པ་གཞན་དག་དེ་འདྲ་ཡོད་རེད་དེ་གི་ངོ་སྤྲོད་གནང་དང། ད་ལྟ་འདི་ཟབ་སྦྱོང་གོ་སྒྲིག་བྱེད་མཁན་དེའི་སྐོར་དེ་ཟབ་སྦྱོང་གོ་སྒྲིག་བྱེད་ཡ་དེའི་ཐ་ཐ་དེ་རེད་ཟེར་རེད། Community Northern Beaches གིས་ཨ་ནི་ཅིག་གི། ག་སོགས་ད་ཕྱག་ལས་གནང་མཁན་ད་ལྟ་གོང་ལ་ཞུས་པ་ནང་བཞིན་གི Maria། དང་ང་ཚོ་དོན་གྲུབ་གཡུ་རྩེ་ལགས་ཁོང་རྣམ་གཉིས། བྱས། དེ་ནང་བཞིན་གྱི། སིད་ནི་བོད་རིགས་མཐུན་ཚོགས་ཀྱི་རིག་གནས་སྐྱེད་ཚལ་ཁང། མཉམ་འབྲེལ་གྱི་ཐོག་ནས་ད་ལྟའི་འགོ་ཁྲིད་སྐྱེད་སྲིང་གི་ཟབ་སྦྱོང་འདུག་སེ་ནས་གོ་སྒྲིག་ཞུས་པ། མཉམ་འབྲེལ་གྱི་ཐོག་ནས་གོ་སྒྲིག་ཞུས་པ་བྱས་ནས་རེད་ཟེར་ནས་དེ་ཞུས་པ་ཡིན། ཟབ་སྦྱོང་དེའི་ཐོག་ལ་གཙོ་བོ་སློབ་ཚན་འདྲ་པོ་དེ་ག་རེ་ག་རེ་སློབ་དགོས་ཡོད་རེད། ད་ལྟ་འདི་ཟབ་སྦྱོང་གི།
ཆེད་ཀྱི་སློབ་ཚན་ཟེར་ནས་མི་འདུག་ད་ཅིག་གི་བརྗོད་གཞི་གཙོ་བོ་འདི་ད་ཅིག་གི་འགོ་ཁྲིད་འགོ་ཁྲིད་སྐྱེད་སྲིང་ཟེར་རེད་རོ། འགོ་ཁྲིད་སྐྱེད་སྲིང་ཟེར་བྱས་ད་འདིའི་གི་བརྗོད་གཞི་འདྲ་པོ་འདི་ཆགས་འགྲོ་གི་བ་རེད། དེ་ཡིན་དུས་ཙང་ད་ཅིག་གི་འགོ་ཁྲིད་སྐྱེད་སྲིང་ཟེར་དུས་ཙང་ད་སྤྱི་ཚོགས་ཀྱི་སྣེ་ཁྲིད་པ་ཆགས་འགྲོ་གི་རོ། སྤྱི་ཚོགས་ཀྱི་སྣེ་ཁྲིད་པ་ཅིག་ཆགས་པ་ལ་ད་ཅིག་གི་སྤྱི་ཚོགས་ཀྱི་སྣེ་ཁྲིད་པ་ལ་དང་པོ་འཆར་གཞི་སྒྲིག་དགོས་གི་བ་རེད་འཆར་གཞི་སྒྲིག་སྟངས་རེད་དེ་ནང་བཞིན་འཆར་གཞི་སྒྲིག་པ་འདི་གི་ཨ་ནི་ཚང་མ་ཨ་ནི་ཅིག་གི་མི་མང་ནང་ལ་མ་གཏམ་བཤད་བྱེད་སྟངས།

བརྒྱུད་ནས་ཨ་ནི་གཅིག་གི་བི་གེ་གི་སྣེ་ཁྲིད་པ་ཅིག་ཆགས་ཐུབ་པ་ཆགས་ཀྱི་རེད་མ་གཏོགས་གཅིག་གི་ང་ཚོས་གཅིག་གི་གོ་སྐབས་གང་ཡང་མེད་པའི་ཐོག་ནས་སྣེ་ཁྲིད་པ་ཆགས་ཐུབ་ཀྱི་མེད་ཙང་ང་ཚོ་གི་དེ་གཅིག་གི་མ་འོངས་པ་ལ་ང་ཚོ་གི་བོད་མི་རིགས་འཛིན་སྐྱོང་སྤེལ་གསུམ་བྱེད་མཁན་གྱི་དེ་འདྲའི་སྣེ་ཁྲིད་པ་ཅིག་ཡོང་ཡག་ལ་ཡ་ཨ་དེ་འདྲའི་གཅིག་གི་དམིགས་ཡུལ། མཐར་ཐུག་ལ་ཕར་དམིགས་ཡུལ་དེ་འདྲ་ཅིག་ཟིན་པའི་ཐོག་ནས་ཨ་ནེ་གཅིག་གིས་བི་གའི་ག་རེ་ཟེར་ད་རེས་ཀྱི་ནི་ཟབ་སྦྱོང་འདི་གོ་སྒྲིག་ཞུས་པ་བྱས་ནས་འདུག་སེ་རེད་བྱས་ནས་འདི་ཞུ་ཡ་ཡིན།
རྒན་བློ་བཟང་ལུང་རིགས་ལགས་དེ་ནས་ཕྲུ་གུ་དེ་ཚོ་གི་གི་ཟབ་སྦྱོང་དེ་གལ་ཆེ་ཆུང་དང་དང་དོད་འདྲ་པོ་དེ་ག་རེ་འདྲ་པོ་ཅིག་གནང་གི་འདུག། ལགས་རེད་ལགས་ད་དེ་ད་ལྟ་ང་ཚོའི་གཅིག་གི་མཉམ་ཞུགས་གནང་མཁན་ང་ཚོ་བོད་པའི་གཞོན་སྐྱེས་རྣམ་པ་ཚོ་ལ་གཅིག་གི་དབྱིངས་དང་ག་འདྲ་ཡོད་མིན་དེའི་སྐོར་ལ་ཡ་ད་གཙོ་བོ་རྩ་བའི་གི་ད་ང་ཚོ་ད་ལྟ་རིག་གནས་སྐྱེད་ཚལ་ཁང་རེད་ད་ནི་ནང་བཞིན་གྱི་དེ་རིག་གནས་སྐྱེད་ཚལ་ཁང་ནས་ཐོན་ཟིན་པ་རེད་དེ་ཚོ་སྒང་ག་ལ་ཨ་ནི་ཁྱིམ་བདག་ངོས་ནས་ཧང་སང་ཡག་གི་རྒྱབ་སྐྱོར་དང་འགན་ཆེན་པོ་ཞིག་འཁྱེར་གྱི་ཡོད་རེད་ད་ལྟ་སྤྱི་ཚོགས་ནང་ལ་ཟེར་བ་རེད་དེ་ཡིན་པ་སོང་ཙང་ད་ཅིག་གི་སློབ་ཕྲུག་ཕྲུ་གུ་ཚོས་ཁོ་རང་ཚོ་ལ་ངས་སྐད་ཆ་དྲི་རྒྱུ་བྱུང་ཨ་ནི་ག་འདྲ་འདུག་ཟབ་སྦྱོང་ག་འདྲ་བྱུང་སོང་ལབ་དུས་ཨ་ནི་དཔེ་ཡག་པོ་བྱུང་སོང་ཨ་ནི་དེ་བྱས་རྗེས་ཨ་ནི་ཁོ་རང་ཚོ་ལ་ཡིད་ཡིད་ངོ་འདྲ་པོ་བྱས་རྗེས་མི་དཀྱིལ་ཡོང་ཡག་དེ་ཨ་ནི་ཟབ་སྦྱོང་མ་ཚོགས་གོང་ནས་ཨ་ནི་འཛོམས་པོ་ཡོང་ཡག་ལ་སོགས་པ་དེ་དེ་འདྲས་ཀྱི་ཐོག་ནས་ཨ་ནི། ཡག་པོ་ཞེ་དྲག་བྱུང་སོང་ཟེར་རེད། ཁོ་རང་ཚོ་ལ་ཡི་གེ་འདི་དག་ཅིག་གི་ཡག་པོ་ཞེ་དྲག་འདུག་བྱས་ནས་དེ་ཁོ་རང་ཚོ་ངས་དྲིས་པ་དྲིས་པའི་གི་ཐོག་ནས་ཨ་དེ་འདྲས་གསུང་གི་འདུག་ཨ་དེ་མ་སོང་ཙང་ད་ལྟ་འདི་གི་ཟབ་སྦྱོང་འདི་ཨ་ནི་ཅིག་གི་སློབ་ཕྲུག་གི་ངོས་ནས་དོ་སྣང་དང་ཅིག་ཡོད་པ་ཅིག་འོ་ད་ག་རང་ནས་ཅིག་གི་མངོན་གསལ་དོད་པོར་ཆགས་ཡོང་གི་འདུག་ཟེར་ནས་ཨ་དེ་ཅིག་ཞུ་ཡ་ཡིན།
ལགས་སོ་རྒན་ལགས་དེ་ནས་མ་འོངས་པ་ཡང་ཟབ་སྦྱོང་དེ་འདྲ་གི་གི་འཚོགས་ཡ་གི་འཆར་གཞི་དེ་འདྲས་ཡོད་ན་མེད་ན།

མང་པོ་སྐྲུན་དགོས་ཀྱི་ཡོད་པ་ད། དེ་འདྲའི་ཐོག་ལ་ཡ་ཨ་ནི། ཁ་སང་ད་གོ་བསྡུར་རིམ་པ་བྱུང་བ་རེད་ལ། ཨ་ནི་ད་ག་ནང་བཞིན་གྱི་ང་ཚོ་ད་ལྟ་གི་ལས་འཆར་དེར་ཡང་ཡང་བསྐྱར་གཅིག་གི་ཕྱི་ཟླ་བདུན་པའི་གི་ཟླ་མཇུག་ལ་ཡ་དེ་འདྲའི་ཡང་ཡང་བསྐྱར་དེ་འདྲའི་སྤེལ་ཡ་ད་དེ་འདྲའི་གི་ཐོག་ལ་ཡ་འཆར་གཞི་མུ་མཐུད་ཡོད་ཡོད་བྱས་ནས་དེ་ཞུ་ཡ་ཡིན། ཨོ་ལགས་སོ་རྒན་བློ་བཟང་ལུང་རིགས་ལགས་ཟབ་སྦྱོང་ངོ་སྤྲོད་དང་འགྲེལ་བཤད་ཞིབ་ཕྲ་གནང་བ་བཀའ་དྲིན་ཆེ།